ཐེངས་འདིའི་ལེ་ཚན་འགོ་ཁྲིད་ཞུ་མཁན་ང་བློ་བཟང་ཞིང། དེ་རིང་གི་ལེ་ཚན་དེའི་ནང་དེང་རྒྱལ་སྤྱི་ཐོག། རྒྱ་ནག་ཅེས་པ་བོད་རྒྱལ་ཁབ་བཙན་བཟུང་བྱེད་མཁན་གྱི་རྒྱལ་ཁབ་འདི་ཡིས། ཨ་མི་རི་ཀའི་བར་སྣང་མཁའ་དབྱིངས་བཅས་པ་ལ་ཡ། སོ་ལྟའི་ལྒང་བུ་བཏང་སྟེ་ཕྱོགས་གང་སར་སྟོབས་ཤུགས་ངོམ་བཞིན་པ་དེ། དོན་དུ་དབང་ཐང་ཆེ་རུ་འགྲོ་བའི་མཚོན་རྟགས་ཤིག་མིན་པར། སོ་སོའི་མངའ་ཐང་གི་ཚད་གཞི་དེ་ཚད་གཞི་མཐོ་ཤོས་ལ་སླེབས་ཚར་བའི་རྗེས་ད་ཆ་ཁ་ཐུར་ལ་བསྟན་ནས་དབང་ཤུགས་ཉམས་རྒུད་འགྲོ་འགོ་བཙུགས་པའི་སྔ་ལྟས་ཤིག་ཡིན་པ་ཡིད་ཆེས་བྱེད་ཀྱི་ཡོད་པའི་སྐོར། ནུབ་ཕྱོགས་པའི་གནད་དོན་དཔྱད་ཞིབ་པ་ཚོས་དགོངས་ཚུལ་གསུངས་པ་ཁག་ཅིག་ངོ་སྤྲོད་ཞུ་རྒྱུ་ཡིན། རྒྱ་ནག་གི་འགོ་ཁྲིད་འདས་པོ་ཀྲེང་ཞའོ་ཕིང་གིས་རྒྱ་ནག་གི་དཔོན་རིགས་ཚོར་རྒྱལ་སྤྱིའི་ཐོག་རང་གི་སྟོབས་ཤུགས་མི་མངོན་པར་སྦས་ཏེ་གོ་སྐབས་ལ་ངང་སྒུག་བྱ་དགོས་པ་སློབ་སྟོན་བྱས་ཏེ། ནུབ་ཕྱོགས་རྒྱལ་ཁབ་ཁག་ལ་ཐབས་བརྒྱ་ཇུས་སྟོང་གི་སྒོ་ནས་ཁེ་ཕན་ཡོངས་རྫོགས་ལེན་ཏེ་དཔལ་འབྱོར་འཛུགས་སྐྲུན་བྱས་ཡོད་པ་དང། དེའི་རྗེས་ལ་ཧུའུ་ཅིན་ཏའོ་དང་ཅང་ཙེ་མིན་བཅས་པ་གཉིས་ཀྱིས་སྲིད་ཇུས་འདྲ་མཚུངས་ཤིག་གི་འོག་རྒྱ་ནག་གི་འཕེལ་རྒྱས་དེ། ཞི་བདེའི་འཕེལ་རྒྱས་ཤིག་ཡིན་ལུགས་དང་འདི་ཡིས་འཛམ་གླིང་སྤྱི་ལ་ཁེ་ཕན་ལྡན་པ་ཞིག་ཡོང་རྒྱུ་ཡིན་ལུགས་ཀྱིས་མུ་མཐུད་རང་དོན་སྒྲུབ་མཁས་པོ་བྱེད་པའི་སྲིད་ཇུས་ཤིག་བཟུང་ཡོད་པ་རེད། འོན་ཀྱང་ཞིས་ཅིན་ཕིན་སྲིད་དབང་ལ་སླེབས་པའི་རྗེས་རྒྱ་ནག་གིས་རྒྱལ་སྤྱིའི་ཐོག་རང་གི་ཆེ་མཐོང་དེ་ཆེ་རུ་གཏོང་ཐབས་ཀྱི་སླད་དུ་སྟོབས་ཤུགས་མངོན་པར་བྱ་རྒྱུའི་སྲིད་ཇུས་དེ་འགོ་བཙུགས་ཡོད་པ་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པས་གསུངས་ན་ཞིས་ཅིན་ཕིན་དང་རྒྱ་ནག་དམར་པོའི་སྲིད་གཞུང་ལ། རྒྱ་ནག་གི་གཏུམ་སྤྱོད་ཀྱི་སྲིད་ཇུས་དེར་རྒྱལ་སྤྱིའི་ཐོག་ཕྱོགས་ཡོངས་འདྲོགས་ཏེ་ད་ཆ་ཨ་མི་རི་ཀའི་སྣེ་ཁྲིད་འོག་རྒྱ་ནག་ལ་ཁ་གཏད་ཀྱི་ཤོག་ཁག་དཔུང་སྒྲིག་བྱེད་བཞིན་པ་འདི་ཡིས། རྒྱ་ནག་ལ་དཀའ་ངལ་ཆེན་པོ་ཞིག་འགྱུར་བཞིན་པའི་ཚོར་སྣང་དྲག་པོ་ཞིག་ཡོང་གི་ཡོད་པ་དང། རྒྱ་ནག་ངོས་ནས་ཕྱོགས་ཡོངས་ཀྱི་ཤོག་ཁག་དཔུང་སྒྲིག་དེ་ནས་གཡོལ་ཐབས་ཀྱི་སླད་དུ། རེ་ཞིག་ཨ་མི་རི་ཀ་དང་མཉམ། ཉུང་མཐར་ཡང། འབྲེལ་ལམ་སྡུག་ཏུ་མི་འགྲོ་བར་བབ་བརླིང་བརྟན་པོ་ཞིག་ལ་གནས་ཐབས་དང་དུས་ཡུན་དེའི་རིང་ཨ་མི་རི་ཀའི་མཐུན་ཕྱོགས་ཡུལ་གྲུ་ཁག་དང་བསྟུན་མཁས་ཀྱི་སྲིད་ཇུས་བཟུང་རྒྱུའི་ཐབས་ཤེས་ལ་འཇུག་བཞིན་པའི་སྐབས་དེར། ལམ་འགྲོ་མ་ཕྱིན་པར་རྒྱ་ནག་གིས་བར་སྣང་མཁའ་དབྱིངས་ནས་ཨ་མི་རི་ཀར་སོ་ལྟའི་ལྒང་བུ་བཏང་བའི་དོན་རྐྱེན་འདི་ཡིས། སྤྱང་ཀུས་ལུག་ལྤགས་གོན་པ་དེ་བཤུས་ཡོད་པ་དང། ཡང་ད་རེས་རྒྱ་ནག་གིས་ཨ་མི་རི་ཀའི་བར་སྣང་མཁའ་དབྱིངས་ལ་སོ་ལྟའི་ལྒང་བུ་བཏང་བ་འདི་ཡིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་མི་དགོས་པའི་ཕམ་ཉེས་ཀྱི་སྲིད་བྱུས་ཆེན་པོ་ཞིག་གྱུར་ཡོད་པ་གསུང་གི་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དཔྱད་ཞིབ་པ་སློབ་དཔོན་ཆེན་པོ Hal Brands དང Michael Beckley གཉིས་ཐུན་མོང་གིས་རྩོམ་སྒྲིག་གནང་བའི Danger Zone The Coming Conflict with China དེ་ཡིས་རྒྱ་ནག་དང་གདོང་ཐུག་གི་དམག་འཁྲུག་གི་ཉེན་ཚབས་ཞེས་པའི་ཕྱག་དེབ་ཀྱི་ནང་དམག་འཁྲུག་གི་ཉེན་ཚབས་ཡོང་དགོས་དོན་གཙོ་བོ་རྒྱ་ནག་གི་རྒྱལ་སྤྱིའི་ཐོག་སྟོབས་ཤུགས་དེ་ཆེ་རུ་འགྲོ་གི་ཡོད་པའི་ངོས་ལེན་ནི་མིན་པར། རྒྱ་ནག་གི་སྟོབས་ཤུགས་ཀྱི་འཕེལ་རྒྱས་ཀྱི་ཚད་གཞི་མཐོ་ཤོས་ལ་སླེབས་པའི་རྗེས་ད་ཆ་སྟོབས་ཤུགས་ཉམས་རྒུད་འགྲོ་བཞིན་པའི་ཚོར་སྣང་ཡོང་གི་ཡོད་པའི་སྐབས་དེར་རང་གི་སྟོབས་ཤུགས་ཀྱི་ཚད་གཞི་ཉམས་རྒུད་མ་ཕྱིན་པའི་གོང། སྨྱོ་མཆོང་བརྒྱབ་སྲིད་པའི་ཉེན་ཚབས་དེ་ནི་ཡོང་གི་ཡོད་པ་གསུང་གི་ཡོད་པ་རེད། དེ་ཡང་ཉེ་ལམ་ཨ་མི་རི་ཀའི་གནམ་དམག་དཔུང་སྡེའི་དམག་དཔོན་མཐོ་གྲས་སྐར་མ་བཞི་ཅན་ཞིག་གིས་རང་གི་གཤམ་འོག་གི་དམག་དཔུང་ལ་ནང་མོལ་ཡི་གེ་ཞིག་གི་ནང་ཁོང་གི་ལྟ་ཚུལ་ནས་བྱས་ན་ཨ་མི་རི་ཀར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔའི་ལོར་རྒྱ་ནག་ལ་ཁ་གཏད་གདོང་ལེན་གྱིས་དམག་འཐབ་བྱ་དགོས་པ་འགྱུར་ཉེན་མཐོང་གི་ཡོད་པས་དེའི་ཕྱིར་ད་ལྟ་ནས་དམག་དཔུང་ཡོངས་ནས་གྲ་སྒྲིག་ཆ་ཚང་བྱ་དགོས་པའི་སློབ་སྟོན་གནང་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་ཆབ་སྲིད་དཔྱད་ཞིབ་པ་སློབ་དཔོན་ཆེན་པོ Hal Brands དང Michael Beckley གཉིས་ཐུན་མོང་གིས་རྩོམ་སྒྲིག་གནང་བའི Danger Zone The The Coming Conflict With China དེ་རྒྱ་ནག་དང་གདོང་ཐུག་གི་དམག་འཁྲུག་གི་ཉེན་ཚབས་ཞེས་པའི་ཕྱག་དེབ་ཀྱི་ནང་དམག་འཁྲུག་གི་ཉེན་ཚབས་དེ་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་འགྲོ་བཞིན་པའི་ཉེར་ལེན་ནི་མིན་པར་རྒྱ་ནག་གི་སྟོབས་ཤུགས་ཀྱི་འཕེལ་རྒྱས་དེ་ཚད་གཞི་མཐོ་ཤོས་ཤིག་ལ་སླེབས་པའི་རྗེས་ད་ཆ་ཉམས་རྒུད་འགྲོ་བཞིན་པའི་ཚོར་སྣང་དྲག་པོ་ཞིག་ཡོང་གི་ཡོད་པའི་སྐབས་དེར་རྒྱ་ནག་གི་འགོ་ཁྲིད་ཚོས་སྨྱོ་མཆོང་བརྒྱབ་སྲིད་པའི་ཉེན་ཚབས་དེ་ནས་ཡོང་གི་ཡོད་པ་བཀོད་ཡོད་པ་རེད། དེ་ལྟ་ན་རྒྱ་ནག་གི་སྟོབས་ཤུགས་ཇི་ལྟར་ཉམས་རྒུད་འགྲོ་གི་ཡོད་པ་རེད་དམ་ཞེས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེ་ཚོའི་ཐད་དུས་ཚོད་ཐུང་ཐུང་ཞིག་ནང་གང་ཐུབ་ཞུ་མ་ངོ་སྤྲོད་ཞུ་གི་ཡིན། ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང།
ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་གསུངས་ན་ཞི་ཅིན་ཕིན་གྱིས་ཕྱི་ལ་ཡ་རྒྱ་གར་དང་ཉི་ཧོང་ཐེ་ཝན་ཝིཏ་ནམ་ཧྥི་ལི་པིན་ལ་སོགས་པའི་ཁྱིམ་མཚེས་རྒྱལ་ཁབ་ཡོངས་ལ་ཡ་དྲག་ཤུགས་ངོམ་བཞིན་ཐུབ་ཚོད་ཤོད་ཐབས་བྱེད་པའི་སྲིད་ཇུས་འཇུག་པ་དང། རྒྱ་ནག་གི Wolf Warriors ཞེས་པའི་རྒྱལ་ཞེན་གྱི་དར་འཕྱར་བའི་གཞུང་ཚབ་ཀྱི་དཔོན་རིགས་ཚོས་ཕྱིའི་རྒྱལ་ཁབ་ཁག་ལ་མཐོང་ཆུང་ཁྱད་གསོད་ཀྱི་བྱ་སྤྱོད་སྤེལ་བ་དེ་ཚོས། ད་ཆ་ཕྱོགས་ཡོངས་ནས་དཀའ་ངལ་འཕྲད་བཞིན་ཡོད་པ་དང། དཔེར་ན་ཨ་མི་རི་ཀར་མཚོན་ན། ཨ་མི་རི་ཀའི་ནང་ཆབ་སྲིད་ཚོགས་པ་གཉིས་ཀའི་ཐོག་ནས་རྒྱ་ནག་གི་ཉེན་ཚབས་ལ་གདོང་ལེན་བྱ་རྒྱུར་གྲ་སྒྲིག་ཤུགས་ཆེ་བྱེད་བཞིན་པ་དང་གཅིག། གཉིས་སུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་རྒྱ་ནག་དེ་བཞིན་དེང་དུས་འཕྲུལ་ལས་འཛུགས་སྐྲུན་ཚད་མཐོའི་རྒྱལ་ཁབ་ཞིག་བཟོ་རྒྱུའི་དམིགས་ཚད་བཟུང་བཞིན་པ་དེ་འགྲུབ་མ་ཐུབ་པའི་ཆེད། ནུབ་ཕྱོགས་རྒྱལ་ཁབ་ཁག་ནས་རྒྱ་ནག་ལ་ཚད་མཐོའི་འཕྲུལ་ཆས་ཀྱི་མ་ལག་ཚོང་འགྲེམ་མི་ཆོག་པར་དམ་དྲག་བཀག་སྡོམ་བྱེད་བཞིན་པ་དང་གཉིས། ཡང་ཨ་མི་རི་ཀ་དང་ཉི་ཧོང་རྒྱ་གར་ཨོ་སི་ཀྲོ་ལི་ཡ་བཅས་པའི་རྒྱལ་ཁབ་བཞི་མཉམ་མཐུན་བྱས་པའི Quad ཞེས་པའི་མནའ་འབྲེལ་གྱི་ཐོག་ནས་རྒྱ་ནག་ལ་གདོང་ལེན་བྱ་རྒྱུའི་ཐབས་ཇུས་བཟུང་བཞིན་པ་དང། ཕྱོགས་མཚུངས་ཉི་ཧོང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ནང་ཚུད་རང་གི་སྲུང་སྐྱོབ་ཀྱི་འགྲོ་གྲོན་ལྡབ་གཅིག་གིས་སྤར་རྒྱུ་ཐག་གཅོད་བྱས་པ་དང། ལྷོ་ཀོ་རི་ཡ་ངོས་ནས་རྡུལ་ཕྲན་གོ་མཚོན་མཁོ་འདོན་བྱ་རྒྱུའི་རྣམ་འགྱུར་གསལ་སྟོན་བྱེད་བཞིན་པ་དེ་ཡང་ཕྱི་ཚུལ་ལ་ཡ་བྱང་ཀོ་རི་ཡར་གདོང་ལེན་ཆེད་དུ་ཡིན་པ་གང་ཞིག་ལ། ནང་དོན་ཆ་ཤས་གལ་ཆེ་བ་ཞིག་རྒྱ་ནག་གི་ཉེན་ཚབས་ལ་གདོང་ལེན་ཆེད་དུ་ཡིན་པ་དང། ཕྱོགས་མཚུངས་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་དང་གཞན་ཡང་ཨོ་སི་ཀྲོ་ལི་ཡ་ལ་སོགས་པའི་རྒྱལ་ཁབ་ཁག་གི་ནང། རྒྱ་ནག་གི་ཐད་ལྟ་ཚུལ་མཐོང་ཕྱོགས་མི་ལེགས་པ་ཤུགས་ཆེར་གྱུར་ཏེ་ཕྱི་ཕྱོགས་སུ་ཆ་འཇོག་ཡིད་ཆེས་མི་ཐུབ་པར། ཆེས་སའི་དམིགས་ཡུལ་འགྲུབ་དཀའ་བའི་གནས་སྟངས་གྱུར་བ་དང། ཡང་རྒྱ་ནག་གི་སོ་སོའི་རྒྱལ་ཁབ་ནང་གི་གནས་སྟངས་མཚོན་ན་ཞི་ཅིན་ཕིང་གིས་དེང་དུས་འཕྲུལ་ལས་འཛུགས་སྐྲུན་ཡར་རྒྱས་ཆེ་བའི་ཤུགས་རྐྱེན་གྱིས། སྤྱི་ཚོགས་ནང་དམར་ཤོག་ཚོགས་པའི་སྲིད་དབང་ལ་ཉེན་ཚབས་བཟོ་བཞིན་པའི་ཚོར་སྣང་འོག། འཕྲུལ་ལས་འཛུགས་སྐྲུན་གྱི་བཟོ་ཚོང་ལས་རིགས་ལ་བཀག་སྡོམ་བྱེད་བཞིན་པའི་ཁོར་ཡུག་འོག། ཕྱི་ནང་གཉིས་ནས་དཔལ་འབྱོར་འཛུགས་སྐྲུན་གྱི་ལས་གཞིའི་ནང་མ་འཛུགས་བྱ་རྒྱུར། ཡིད་ཆེས་མི་འཕེར་བའི་གནས་སྟངས་འགྱུར་བཞིན་པ་བཅས། མདོར་ན་ཕྱི་འབྲེལ་གྱི་འཐབ་ཇུས་དང་རྒྱལ་ཁབ་ནང་དཔལ་འབྱོར་འཕེལ་རྒྱས་ཉམས་རྒུད་འགྲོ་བཞིན་པ། ལས་མེད་ཀྱི་གྲངས་འབོར་ཇེ་ཆེ། ཁང་ཚོང་རྐུབ་རྡིབ་བཞིན་པ། རྒན་རབས་གསོ་སྐྱོང་དང་ལྟ་སྐྱོང་བྱ་དགོས་པའི་མི་འབོར་ལ་གཞིགས་པ་ཡིན་ན། ལས་ཀ་བྱེད་མཁན་གྱི་གཞོན་སྐྱེས་ཀྱི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པ་བཅས་ཀྱི་གནས་སྟངས་གང་ཅིའི་ཐད་ནས་རྒྱ་ནག་གི་རྒྱལ་སྤྱི་ཐོག་གི་སྟོབས་ཤུགས་ཀྱི་ཚད་གཞི་དེ་མཐོ་ཤོས་ལ་སླེབས་ཚར་བ་དང་ད་ཆ་དེ་བས་ཚད་གཞི་མཐོ་རུ་འགྲོ་རྒྱུའི་གནས་བབ་ཞིག་མེད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་དཔེར་ན་ཆབ་སྲིད་གནད་དོན་དཔྱད་ཞིབ་པས་གསུང་ན་རྒྱ་ནག་གི་འདས་པའི་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་གསུམ་ལས་བྱུང་མེད་པ་དང། དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་ལོར་མའོ་ཤི་བའི་རྗེས་ཀྱི་དུས་ཡུན་ནས་ད་བར་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་དམའ་ཤོས་གཉིས་པ་དེ་ཡིན་པ་གསུང་གི་ཡོད་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་གསུང་ན་ཉེ་བའི་རྒྱ་ནག་གཞུང་གིས་དཔོན་རིགས་ཀྱི་འཕོ་འགྱུར་བཏང་སྟངས་དང་གཏམ་བཤད་བྱེད་སྟངས་ཁག་ཅིག་ལ་བལྟས་པ་ཡིན་ན། རྒྱ་ནག་ངོས་ནས་རྩུབ་སྤྱོད་ཀྱི་ཕྱི་འབྲེལ་སྲིད་ཇུས་དེ་ནས་ཅུང་འགྱུར་བ་གཏོང་ཐབས་ཀྱི་འབད་བརྩོན་ཞིག་བྱེད་ཀྱི་ཡོད་པ་མངོན་རྒྱུ་ཡོད་པ་དང། འོན་ཀྱང་སྤྱང་ཁུའི་གདོང་འབག་ངོ་མ་དེ་ཐེངས་གཅིག་གསལ་སྟོན་བྱུང་བའི་རྗེས། ད་ཆ་རྒྱལ་སྤྱིའི་སྤྱི་ཚོགས་ལ་རྒྱ་ནག་གི་ཐད་དོགས་ཟོན་བྱ་མི་དགོས་པའི་བསམ་བློ་དེ་ལས་སླ་པོ་ཞིག་སྣང་མེད་གཏོང་ཐུབ་པ་ཁག་པོ་ཡིན་པ་གསུང་གི་ཡོད་པ་དང། ལར་ནས་ཞི་ཅིན་ཕིན་ལ་མཐའ་གཅིག་ཏུ་རང་གི་སྲིད་ཇུས་དེ་ནོར་འཁྲུལ་ཞིག་ཡིན་པའི་དོན་དམ་པའི་ཡིད་ཆེས་ཡོད་མེད་ཀྱང་བརྗོད་དཀའ་བ་ཞིག་ཡིན་པ་གསུང་གི་ཡོད་པ་རེད། ངས་གནད་དོན་མུ་མཐུད་ངོ་སྤྲོད་ཞུ་གི་ཡིན་གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང།

རྒྱལ་ཁབ་ཀྱི་དབང་ཐང་ཉམས་རྒུད་འགྲོ་འགོ་བཙུགས་པ། ཚོར་བའི་སྐབས་སུ་བཟོད་སྒོམ་མ་ཐུབ་པར་སྨྱོ་མཆོང་བརྒྱབ་སྟེ་དམག་འཁྲུག་སློང་གི་ཡོད་པ་དང། དེ་ནི་འཇར་མན་གྱིས་ཆིག་སྟོང་དགུ་བརྒྱ་བཅུ་བཞི་གི་ལོར་དམག་ཆེན་དང་པོ་དང། ཉེ་ཧོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུའི་ལོ་མཇུག་ལ་དམག་ཆེན་གཉིས་པ་དང། ཉེ་བའི་ཆར་མཚོན་ན་ཨུ་རུ་སུའི་པུ་ཀྲིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་ཡུག་ཀེ་རེན་ལ་བརྩམས་པའི་དམག་འཐབ་བཅས་པ་སོ་སོའི་སྟོབས་ཤུགས་ཉམས་རྒུད་འགྲོ་བཞིན་པ་སླར་གསོ་ཡོང་ཐབས་ཀྱི་སླད་དུ་བརྒྱབ་པའི་སྨྱོ་མཆོང་ནས་བྱུང་ཡོད་པ་གསུང་གི་ཡོད་པ་དང། རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དང་སྟོབས་ཤུགས་རྒྱ་སྐྱེད་ཀྱི་ཚད་གཞི་ཡང། ཕྱི་ནང་གི་གནས་སྟངས་གང་གི་ཆ་ནས་ཀྱང་ད་ལྟ་ལས་ལྷག་པའི་འཕེལ་རྒྱས་ཀྱི་ཚད་གཞི་མཐོ་རུ་འགྲོ་ས་མེད་པར། དེ་བས་སྐྱོ་རུ་འགྲོ་རྒྱུའི་ཚོར་སྣང་ངོས་འཛིན་ཐུབ་པའི་མཚམས་དེར་དེ་ལྟར་མ་གྱུར་བའི་གོང་ནས། ཐའེ་ཝན་བཅས་པ་རང་གི་མངའ་ཁོངས་སུ་ཚུར་ལེན་ཐབས་ཀྱི་སླད་དུ་དམག་འཐབ་བརྩམ་སྲིད་པ་དང། དམག་འཐབ་ཀྱི་ཉེན་ཚབས་དེར་དོགས་ཟོན་གྱི་གྲ་སྒྲིག་མ་བྱུང་ཚེ་དཔེར་ན་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ལོར་ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་རྩོད་རྙོག་ཅན་ཞིག་གྱུར་ཏེ། ཐག་གཅོད་དཀའ་བའི་དུས་ཚོད་དེ་འདྲ་ཞིག་གྱུར་པ་ཡིན་ན། སྐབས་དེར་རྒྱ་ནག་གིས་གོ་སྐབས་དམ་འཛིན་གྱིས་ཐེ་ཝན་ལ་བཙན་འཛུལ་དཔུང་འཇུག་བྱེད་ཀྱི་རེད་ཅེས་གསུངས་ཀྱི་ཡོད་པ་རེད། ཨ་མི་རི་ཀའི་གནམ་དམག་དཔུང་སྡེའི་དམག་དཔོན Mike Minihan གྱིས་ད་རེས་ཉེ་དུས་རང་གི་གཤམ་འོག་གི་དམག་དཔུང་ལ་ནང་མོལ་གྱི་ཆེད་བྲིས་ཤིག་གནང་བ་དེའི་ནང་རྒྱ་ནག་དང། དམག་འཁྲུག་རྒྱག་དགོས་པའི་གནས་སྟངས་ཇེ་གསལ་དུ་འགྲོ་གི་ཡོད་པ་དང་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ལོའི་ཐེ་ཝན་གྱི་སྲིད་འཛིན་འོས་བསྡུར་ཁ་གཡར་ཏེ་ཐེ་ཝན་ལ་དམག་འཁྲུག་བརྩམས་སྲིད་པས། སྐབས་དེར་ཨ་མི་རི་ཀས་རྒྱ་ནག་ལ་ཁ་གཏད་གཅོག་དགོས་པ་འགྱུར་སྲིད་པར་ད་ལྟ་ནས་གྲ་སྒྲིག་འཐུས་ཚང་དགོས་གལ་ཆེ་བར་གྱུར་ཡོད་པ་གསུངས་ཡོད་པ་རེད། རྒྱ་ནག་གི་ཆབ་སྲིད་གནད་དོན་ལ་དཔྱད་པ་གནང་མཁན་ཚོས་གསུངས་ན། རྒྱ་ནག་དམར་པོའི་སྲིད་གཞུང་ལ་ཕྱི་ནས་དགྲ་བོས་མཐའ་བསྐོར་བཞིན་པ་ངོས་འཛིན་ཐུབ་བཞིན་པ་དེར་གདོང་ལེན་གྱི་ཆེད་དུ་ཉེ་བའི་དུས་ཡུན་གྱི་བར་གཏུམ་སྤྱོད་ཀྱི་སྤྱོད་ཚུལ་དེ་ཚོ་རེ་ཞིག་བོར་ཏེ་བསྐྱར་དུ་དེ་སྔའི་ཞི་འཇམ་གྱི་རྣམ་འགྱུར་སྟོན་ཐབས་བྱེད་བཞིན་པ་ཞིག་གསལ་སྟོན་ཡོང་གི་ཡོད་པ་དང་འབད་བརྩོན་དེ་བརྒྱུད་རྒྱ་ནག་གིས་བསྐྱར་དུ་ཨ་མི་རི་ཀ་དང་མཉམ་འབྲེལ་བྱེད་མཁན་རྒྱལ་ཁབ་ཁག་གི་མནའ་འབྲེལ་གྱི་ཐད་ལ་འགྱུར་ལྡོག་གཏོང་ཐུབ་ཐབས་བྱེད་ཀྱི་ཡོད་པ་དང་འོན་ཀྱང་རྒྱ་ནག་གི་ཁོག་བཅངས་ཀྱི་དམིགས་ཡུལ་དང། ངོ་གདོང་ངོ་མ་དེ་ཇེ་གསལ་དུ་འགྲོ་བཞིན་པའི་བཀའ་དྲིན་ལས་འདས་པའི་གཟའ་འཁོར་ནང་བྱུང་བའི་གནས་ཚུལ་གཅིག་པོར་དཔེ་བླངས་པ་ཡིན་ན། རྒྱ་ནག་ལ་བཟོད་དཀའ་བའི་ཕམ་ཉེས་ཀྱི་གནས་ཚུལ་ཆེན་པོ་བཞི་ཙམ་བྱུང་ཡོད་པ་དང། དེ་ནི་དང་པོ་ཉེ་ཧོང་དང་ནེ་དར་ལན་གཉིས་ཀྱིས་ད་ཆ་ཨ་མི་རི་ཀ་དང་མཐུན་པར་རྒྱ་ནག་ལ་འཕྲུལ་ལས་འཛུགས་སྐྲུན་གྱི་ཆེད་མེད་ན་མེད་ཐབས་ལྟ་བུར་གྱུར་པའི་ཚད་མཐོའི Semiconductor གློག་རྫས་ཕྱིར་ཚོང་བཀག་སྡོམ་བྱ་རྒྱུར་མོས་མཐུན་བྱས་པ་དང། གཉིས་པ་ཨ་མི་རི་ཀ་དང་རྒྱ་གར་གཉིས་ཀྱི་བར། ད་ཆ་མཉམ་རུབ་ཀྱི་ཐོག་ནས་གོ་མཚོན་དང་ཚད་མཐོའི་འཕྲུལ་ལས་འཛུགས་སྐྲུན་ཁག་གཅིག་བཟོ་སྐྲུན་བྱ་རྒྱུའི་མཐུན་གྲོས་བཞག་ཡོད་པ་དང། གསུམ་པར Philippines ཀྱིས་ད་བར་ཨ་མི་རི་ཀར Philippines ཀྱི་ནང་གནམ་དམག་གི་རྟེན་གཞི་ཁག་ལྔ་བེད་སྤྱོད་བྱེད་ཆོག་པའི་ཆོག་མཆན་ཡོད་པ་དེ་ནས་ད་ཆ་གནམ་དམག་གི་རྟེན་གཞི་དགུའི་བར་བེད་སྤྱོད་བྱ་བཅུག་རྒྱུའི་མཐུན་གྲོས་བཞག་ཡོད་པ་དང། བཞི་པ། ཅེག་རྒྱལ་ཁབ་ཀྱི་བདམས་ཐོན་བྱུང་བའི་སྲིད་འཛིན་གསར་པས་འོས་ཐོབ་བྱུང་བའི་རྗེས་ད་གར་ཐེ་ཝན་གྱི་སྲིད་འཛིན་ལ་ཞལ་པར་ཐོག་བཀའ་མོལ་དང། རྒྱལ་སྤྱིའི་ཐོག་ཡོངས་གྲགས་ཆེ་བའི Financial Times གསར་ཤོག་ལ་བཀའ་མོལ་གྱི་ནང། རྒྱ་ནག་གི་ཁོག་བཅངས་ཀྱི་དམིགས་ཡུལ་དེ་ཡག་པོ་ཞིག་ཡོང་མི་སྲིད་པ་དང་རྒྱ་ནག་དེ་བཞིན་རྒྱལ་སྤྱིའི་ཐོག་དམངས་གཙོའི་ལམ་ལུགས་ལ་ཉེན་ཚབས་ཤིག་ཆགས་ཀྱི་ཡོད་པ་གསལ་བཀྲོལ་གནང་བ་བཅས་མདོར་ན་ད་ཆ་རྒྱ་ནག་གིས་ད་བར་རྒྱལ་སྤྱིའི་ཐོག་ཕྱོགས་གང་སར་མགོ་སྐོར་བསླུ་བྲིད་བཏང་སྟེ་གར་འཁྲབ་པའི་སྡིངས་ཆ་དེ་ད་ཆ་ཇེ་ཆུང་དུ་འགྲོ་བཞིན་ཡོད་པ་རེད།
གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་ལེ་ཚན་དེ་སྙན་སྒྲོན་ཞུ་མཚམས་ད་གར་བཞག་གི་ཡིན་གསན་མཁན་རྣམ་པ་ཚོས་ངའི Podcast གི་ལེ་ཚན་གསན་གནང་བར་ཐུགས་རྗེ་ཆེ་ཐེངས་འདིའི་ལེ་ཚན་གོ་སྒྲིག་ཞུ་མཁན་ང་བློ་བཟང་ཞིག་ཡིན།